SBS བོད་སྐད། གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། Australia གནས་སྡོད་བོད་མི་སྐྱབས་བཅོལ་བ་མང་པོ་ཞིག་གིས་ཐོག་མར་རྒྱ་གར་དུ་སྐྱབས་བཅོལ་ཞུས་སྐབས་རང་ཉིད་ཀྱི་ལོ་བཅག་དགོས་བྱུང་བར་བརྟེན་ད་ཆ Australia ནང་སྐྱེས་ལོ་སྐྱེས་ཚེས་བསྒྱུར་བར་དཔང་རྟགས་ཡིག་ཆ་སྟོན་རྒྱུ་མེད་པའི་དཀའ་ངལ་ཆེན་པོ་འཕྲད་བཞིན་པ་རེད་འདུག། བློ་བཟང་དོན་ཡོད་ལགས་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོ་མཇུག་ལ་ལྷ་སའི་ནང་ཞི་བའི་ངོ་རྒོལ་ནང་མཉམ་ཞུགས་གནང་ཡོད་པ་དང། ཁོང་གིས་རྒྱ་མིའི་བཙོན་ཁང་ནང་དྲག་སྤྱོད་དང་གདུག་རྩུབ་ཚད་མེད་མྱོང་ཡོད་པ་རྣམས་ད་ཆར་དྲན་གསོས་སྐབས་སེམས་ངལ་ཆེན་པོ་ཡོད་པར་འགྲེལ་བརྗོད་གནང་དོན། ད་ད་ལྟ་གི་བསམ་པ་ནང་ལོགས་དེ་ག་རེ་ཡིན་ན་བྱས་ལྟས་ཅི་མི་དགོས་པར་སྐད་ཆ་འདྲ་བོ་བཤད་དེ་ནི་བྱས་པུ་ལུ་སི་འདྲ་བོ་དེ་ཚོ་མཐོང་ཡོང་དུས་རང་བཞིན་བསམ་བློ་ལ་བྱས། Australia པུ་ལུ་སི་ལྟར་ཆེས་གལ་ཆེ་མི་འདུག་དེ་ཡིན་ན་སོ་སོ་སྔོན་ནས་པུ་ལུ་སི་དེ་ཚོ་མཐོང་དུས་བྱས་བསམ་པ་ནི་བྱས་དངངས་སྐྲག་འདྲ་བོ་ཡོང་དེ་ཉིད་འགྲོ་བ་ཅི་དམག་མི་དང་པུ་ལུ་སི་མཐོང་དུས་དེ་བསམ་པ་ལ་དངངས་སྐྲག་འདྲ་བོ་ཡོང་ཉིད་འགྲོ་བ་ཅི། དེ་ཡང་བློ་བཟང་དོན་ཡོད་ལགས་ཁོང་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར Australia གྲོང་ཁྱེར Melbourne དུ་འབྱོར་ཡོད་པ་དང་དེར་འཚོ་བ་ཧ་ཅང་སྐྱིད་པོ་ཞིག་ཡོད་པ་འགྲེལ་བརྗོད་གནང་ཡོད་ཀྱང་ཁོང་གིས་ངོ་རྟགས་ལག་འཁྱེར་ཐོག་ལོ་བཅུ་ཆུང་བ་འཁོད་ཡོད་པས་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་པ་ཡིན་འདུག། དེ་ཡང་བོད་མི་རྣམས་ཐོག་མར་རྒྱ་གར་བཙན་བྱོལ་དུ་འབྱོར་སྐབས་དེར་ཁྲིམས་མཐུན་ཐོག་གནས་ཆོག་པར་དེབ་སྐྱེལ་ཡིག་ཆ་ཞིག་བཟོ་དགོས་པ་དང་ཡིག་ཆ་དེ་བཟོས་པར་རང་ཉིད་རྒྱ་གར་དུ་སྐྱེས་པ་དང་ཡང་ན་ལོ་ཉི་ཤུ་རྩ་གཅིག་ལས་ཆུང་བ་ཡིན་པ་དགོས་པས་བོད་ནས་འབྱོར་བའི་བོད་མི་མང་པོ་ཞིག་གིས་ཡིག་ཆ་དེ་རག་ཐབས་སུ་ལོ་བཅག་དགོས་པའི་གནས་སྟངས་ཤིག་བྱུང་ཡོད་པར་འགྲེལ་བརྗོད་གནང་ཡོད་འདུག་ཡང་བློ་བཟང་དོན་ཡོད་ལགས་ཀྱིས་གསུངས་དོན།
ལགས། རེད་ད་ཨར་སི་བཟོ་ཡ་ད་འདི་ཚོ་ལ་སོགས་པ་ལ་སོགས་པ་ད། གཙོ་བོ་ད་ཨར་སི་བཟོ་ཡ་རེད་ཨར་སི་བཟོ་ཡའི་དོན་ལ་ད་ལོ་མར་ཆུང་རུ་བཏང་ལོ་སྐྱབས་རྗེ་བཟོས། ཡང Gabriel Lafitte ལགས་ནས་བཙན་བྱོལ་བོད་གཞུང་གི་སྲིད་བྱུས་ལམ་སྟོན་པ་ཟུར་པ་ཞིག་ཡིན་པ་དང་བོད་དོན་སྐོར་ཉམས་ཞིབ་པ་དང་རྩོམ་པ་པོ་ཞིག་ཡིན། ཁོང་གིས SBS ལ་གནས་ཚུལ་དེ་སྐོར་འགྲེལ་བརྗོད་གནང་དོན། འཛམ་གླིང་སྤྱི་ཡོངས་སུ་སྐྱབས་བཅོལ་བ་ཚོར་དཀའ་ངལ་ཇི་ལྟར་འཕྲད་པ་བཞིན་རྒྱ་གར་དུ་བོད་པ་སྐྱབས་བཅོལ་བ་རྣམས་ཀྱི་གནས་སྟངས་ཡང་ངེས་གཏན་མེད་པ་ཞིག་ཡིན། དེར་བརྟེན་བོད་པ་སྐྱབས་བཅོལ་བ་རྣམས་ཀྱིས་རྒྱ་གར་ལ་ཁྲིམས་དང་མཐུན་པའི་ཐོག་གནས་ཐུབ་ཆེད་དགོས་ངེས་ཀྱི་ཡིག་ཆ་རག་ཐབས་བྱེད་ཀྱི་ཡོད། ཡིག་ཆ་དེ་ཡོད་ཚེ་རྒྱ་གར་ལས་ཕྱིར་འབུད་བྱེད་པའི་ཞེད་སྣང་སྐྱེ་མི་དགོས་པ་ཡིན། དེ་བཞིན་བློ་གྲོས་དབང་མོ་ལགས་ཀྱང་ཡིག་ཆའི་ཐོག་ཁོང་མོ་ལོ་ཉི་ཤུ་ཙམ་ཆུང་བ་ཡིན་པ་འཁོད་ཡོད་འདུག་ཁོང་མོས་གསུངས་དོན།
ཨ་ནི་མི་ལ་ཅིག་ལབ་དུས་ཙམ་པའི་རྫུན་མ་བཤད་བསྡད་བྱུང་འདྲ་བོ་སོ་སོའི་རྫུན་མ་བཟོས་ཡོད་མ་རེད་ད་ཡིན་ན་སོ་སོའི་རྫུན་མ་བཟོས་བྱུང་འདྲ་བོ་ཚལ་རོལ་དུ་སྐྱིད་པོ་ཡོད་མི་འདུག། ཡང་ཝིག་ཐོ་རི་ཡའི་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཁང་གསར་བསྟན་འཛིན་བློ་བཟང་ལགས་ཀྱིས་གསུངས་དོན།

སྐྱེས་ལོ་སྐྱེས་ཚེས་ཀྱི་དཀའ་ངལ་འཕྲད་བཞིན་པའི་བོད་མི་རྣམས་ལ་ཁྲིམས་དོན་རོགས་སྐྱོར་དང་ལམ་སྟོན་གནང་བཞིན་པ་ཡིན་འདུག་ཁོང་གིས་གནས་སྟངས་དེ་འདྲའི་འོག་སྤྱིར་སྐྱེས་ལོ་སྐྱེས་ཚེས་བསྒྱུར་བར་སྟབས་བདེ་བོ་ཞིག་མ་ཡིན་ཞེས་ཁོང་གིས་གསུངས་དོན། བོད་མི་དེ་རྣམས་ལོ་མང་པོའི་སྔོན་ནས་སོ་སོའི་ལུང་པ་ལས་བྲོས་བྱོལ་དུ་སོང་བ་དང་ལུང་པའི་ནང་ཨོས་ཏྲེ་ལི་ཡ་ལྟ་བུའི་སྐྱེས་ལོ་སྐྱེས་ཚེས་དེབ་སྐྱེལ་བྱེད་སྲོལ་མེད་པར་བརྟེན་ད་ཆ་ལོ་བསྒྱུར་བར་དགོས་ཡོད་ཀྱི་དཔང་ཡིག་དང་རྒྱབ་གཉེར་ཡིག་ཆ་གང་ཡང་སྟོན་རྒྱུ་མེད་པས་གནས་སྟངས་ཧ་ཅང་དཀའ་མོ་ཞིག་ཆགས་པ་རེད། ད་བར་བོད་མི་སྒེར་སོ་སོའི་གནས་སྟངས་ལ་གཞིགས་ནས་སྐྱེས་ལོ་སྐྱེས་ཚེས་བསྒྱུར་བར་སྙན་ཞུའི་མཐའ་མའི་འབྲས་བུ་མི་འདྲ་བ་ཐོན་ཡོད་འདུག་འོན་ཀྱང་ཨོས་ཏྲེ་ལི་ཡའི་ནང་སྲིད་ལྷན་ཁང་གི་མགྲིན་ཚབ་པ་ཞིག་གིས་ཨེས་བྷི་ཨེས་ལ་འགྲེལ་བརྗོད་དེ་ལྟར་ཞིག་གནང་ཡོད་འདུག། མི་སྒེར་ཞིག་གི་གནས་ཚུལ་ཡིག་ཆའི་ཐོག་བསྒྱུར་བར་ཆ་རྐྱེན་གཙོ་བོ་ནི་དེ་བདེན་པ་ཡིན་པ་ར་སྤྲོད་ཐུབ་པའི་དཔང་རྟགས་ཡིག་ཆ་དགོས་པ་ཡིན། དེ་ནི་ཨོས་ཏྲེ་ལི་ཡའི་མི་སེར་མ་ཡིན་པ་རྣམས་ཀྱི་ངོ་བོའི་གནས་ཚུལ་མཐུན་པ་གཅིག་དེབ་སྐྱེལ་བྱེད་ཐབས་སུ་ཡིན། དེ་བཞིན་ལོ་བསྒྱུར་བར་མི་རེ་ངོ་རེའི་གནས་སྟངས་ལ་གཞིགས་ནས་ཐག་གཅོད་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་ཡོད་འདུག་བློ་བཟང་དོན་ཡོད་ལགས་དང་བློ་གྲོས་དབང་མོ་ལགས་གཉིས་ཀྱིས་སྐྱེས་ལོ་སྐྱེས་ཚེས་ངོ་མ་དེར་བསྒྱུར་ཐུབ་པའི་རེ་བ་གནང་བཞིན་པ་ཡིན་འདུག། གནས་ཚུལ་དེ་ནི SBS གི་གསར་འགོད་པ Lin Evlin ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་གནས་འགྲེལ་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།